མཁས་པའི་ཉམས་ཞིབ་ལ་བརྟགས་ན་དང་བླངས་ཀྱི་ལས་ཀ་གནང་མཁན་མི་བརྒྱ་ཆ་དགུ་བཅུ་གོ་དྲུག་ཙམ་ལ་ཁོ་ཚོའི་མི་ཚེ་བདེ་སྐྱིད་དང་ལྡན་པ་ཡོང་གི་ཡོད་པ་ཐོན་ཡོད་འདུག་དེ་བཞིན་ལས་ཀ་འཚོལ་མཁན་རྣམས་ལ་ཡང་དང་བླངས་ལས་ཀ་གནང་བའི་ཉམས་མྱོང་ལ་བརྟེན་ནས་ལས་ཀ་རག་པར་ལས་སླ་པོ་ཡོད་འདུག་ཨེལ་སི་བྷྲེ་བྷི་ལ་ཁོ་མོ་ལོ་ལྔའི་གོང Queensland མངའ་སྡེར་སླེབས་སྐབས་ལས་ཀ་ཞིག་རག་པའི་རེ་བ་ཆེན་པོ་བྱས་ཡོད་འདུག་ཁོང་མོས་དབྱིན་སྐད་དང་ཉི་ཧོང་སྐད། ཏཱ་ཀ་ལོ་སོགས་ཤེས་ཀྱི་ཡོད་པ་མ་ཟད་སྔར་རྒན་གསོ་ཁང་དང་ཚོང་ཤག་ཞབས་ཞུའི་ཉམས་མྱོང་ཡག་པོ་ཡོད་ཀྱང་ཨོ་སི་ཀྲི་ལི་ཡའི་ནང་ལས་ཀ་རག་པར་དཀའ་མོ་བྱུང་ཡོད། ཁོང་མོས་གསུངས་དོན། ང་རང་ལ་ལས་ཀའི་ཉམས་མྱོང་ཡག་པོ་ཡོད་ཀྱང་ད་དུང་ལས་ཀ་མ་རག་དུས་སེམས་ལ་ཕམ་ཉེས་ཆེན་པོ་བྱུང། ང་རང་ལ་ལས་ཀ་ལས་ཐུབ་པའི་ནུས་པ་ཆ་ཚང་ཡོད་ཀྱང་ལས་ཀའི་གོ་སྐབས་མ་རག་པར་ལུས་སོང། དེ་ཡང། ཁོང་མོས་ཉེ་འཁོར་གྱི་ཁེ་མེད་སྤྱི་ཚོགས་ཞབས་ཞུ་ཚོགས་པ། Access Community Service། ཞེས་པའི་ལས་ཁུངས་ནང་དང་བླངས་ཐོག་སྣེ་ལེན་པ་གནང་ཡོད་འདུག་ཁོང་མོས་གླ་མེད་ཀྱི་དང་བླངས་ཐོག་ལས་ཀ་ལས་པ་དེར་དང་ཐོག་ཁོ་མོའི་གྲོགས་མོ་རྣམས་ཀྱིས་རྒྱབ་སྐྱོར་གནང་མི་འདུག་ཁོང་མོས་གསུངས་དོན།
ངའི་ངོ་ཤེས་པ་རྣམས་ཀྱིས་ང་ལ་དང་ཐོག་གླ་མེད་ཀྱི་ལས་ཀ་བྱེད་དགོས་དོན་གང་ཡིན་ཞེས་ཡང་ཡང་དྲིས་བྱུང། འོན་ཀྱང་ངའི་བསམ་པར་ང་ལ་གླ་ཆ་རག་གི་མེད་ཀྱང་ལས་ཀ་དེའི་བརྒྱུད་མི་གསར་པ་མང་པོ་ངོ་ཤེས་པ་མ་ཟད་ཁོ་ཚོ་དང་འབྲེལ་བ་བཟང་པོ་ཆགས་ནས་ཁོ་ཚོའི་བརྒྱུད་གླ་ཡོད་ཀྱི་ལས་ཀ་རག་པའི་རེ་བ་ཡོད་པ་དང། དེ་བཞིན། ཁྱིམ་ལ་ལས་མེད་དེ་སྡོད་བྱེད་པ་ལས་ཕྱི་ལ་ཐོན་ནས་གླ་མེད་དང་བླངས་ལས་ཀ་བྱེད་པ་དེ་དགེ་ཕན་ཆེ་བ་ཡོད་པ་མཐོང་བྱུང། ཨེལ་སི་ལགས་ཀྱིས་གཟའ་འཁོར་རེ་རེའི་ནང་ཉིན་གཉིས་རེ་དང་བླངས་ཐོག་ལས་ཀ་གནང་ནས་ཟླ་བ་གསུམ་ནང་ཚུད་ལ་ཁོང་མོར་སྣེ་ལེན་དང་ལས་ཁུངས་འཛིན་སྐྱོང་པའི་གཏན་འཇགས་ལས་ཀ་ཞིག་རག་ཡོད་འདུག། ཁེ་མེད་སྤྱི་ཚོགས་ཞབས་ཞུ་ཚོགས་པ Access Community Service ཀྱི་འགན་འཛིན Gail Ker ལགས་ཀྱིས་དང་བླངས་བ་མང་ཆེ་བ་མཐར་གཏན་འཇགས་ལས་མིར་འགྱུར་གྱི་ཡོད་པ་འགྲེལ་བརྗོད་གནང་ཡོད། དཔེར་ན་ཁོང་མོའི་ཚོགས་པའི་ལས་བྱེད་པ་བརྒྱ་ཆ་བཅུ་ཙམ་སྔར་ཚོགས་པ་དེར་དང་བླངས་གནང་མྱོང་མཁན་ཤ་སྟག་ཡིན་འདུག་པས Gail Ker ལགས་ཀྱིས་གསུངས་དོན། ན་ནིང་ང་ཚོའི་ཚོགས་པའི་ནང་དང་བླངས་བ་མི་གྲངས་བཞི་བཅུ་ཞེ་གསུམ་ཙམ་ལ་གཏན་འཇགས་ལས་ཀ་རག་པ་བྱུང་ཡོད། དང་བླངས་གནང་ན་རང་ཉིད་ལ་ལས་ཀའི་ཉམས་མྱོང་ཐོབ་པ་མ་ཟད། སྤྱི་ཚོགས་ནང་མི་གཞན་དང་འབྲེལ་མཐུད་བཟང་པོ་བསྐྲུན་ཐུབ། སྐབས་རེ་ཁྱེད་ཀྱི་ངོ་ཤེས་རྣམས་བརྒྱུད་རང་ཉིད་ཀྱི་ནུས་པ་དང་མཐུན་པའི་ལས་ཀའི་གོ་སྐབས་ཐོབ་ངེས་རེད། དེར་བརྟེན་རྒྱུན་དུ་མི་གསར་པ་ཐུག་འཕྲད་དང་འབྲེལ་བ་བཙུགས་རྒྱུ་སོགས་ཧ་ཅང་གལ་འགངས་ཆེན་པོ་ཡིན། རེན་ཁི་མི་བའི་ཐང་ལགས་ནི་མཱིན་མཱར་གྱི་ཅིན་མི་རིགས་ཤིག་ཡིན་པ་དང་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་དུ་སླེབས་ཡོད་འདུག་ཁོང་མོས་དང་བླངས་ཐོག་ལོ་གན་ས་ཁུལ་ལ་གསར་དུ་འབྱོར་བའི་གཞིས་སྤོ་བ་དང་སྐྱབས་བཅོལ་བ་རྣམས་ལ་སྤྱི་ཚོགས་ཞབས་ཞུའི་མཐུན་སྦྱོར་རོགས་རམ་ཡོད་པ་རྣམས་ཁོང་ཚོར་ངོ་སྤྲོད་གནང་གི་ཡོད་འདུག་དེ་ཡང་རེན་ཁི་མི་ལགས་ཀྱིས་རང་ཉིད་ཀྱི་སྤྱི་ཚོགས་ལ་ཕན་ཐོགས་སྒྲུབ་ཆེད་དང་སློབ་གྲྭའི་ལོ་མཐའ་མར་ལས་ཀའི་ཉམས་མྱོང་བསགས་ཆེད་དང་བླངས་ཀྱི་ལས་ཀ་གནང་གི་ཡོད་པ་ཁོང་མོས་འགྲེལ་བརྗོད་གནང་དོན། ང་རང་ཡང་ཆེས་ཐོག་མར་ཨོ་སྟྲེ་ལི་ཡ་སྐྱབས་བཅོལ་དུ་སླེབས་སྐབས་གང་ཅིའི་ཐད་དཀའ་ངལ་ཧ་ཅང་མང་པོ་འཕྲད་བྱུང། ངས་དབྱིན་སྐད་མི་ཤེས་པས་དེར་སློབ་གྲྭར་བསྐྱོད་སྐབས་དེ་བས་དཀའ་ངལ་མང་པོ་འཕྲད་བྱུང། དེར་བརྟེན། ངས་གསར་དུ་འབྱོར་བའི་སྐྱབས་བཅོལ་བ་རྣམས་ལ་ང་ལྟ་བུའི་དཀའ་ངལ་མི་འཕྲད་པའི་ཆེད་རོགས་པ་བྱེད་འདོད་ཆེན་པོ་ཡོད། ཨོསི་ཀྲི་ལི་ཡའི་ནང་དང་བླངས་ཀྱི་ལས་ཀ་སྣ་མང་ནང་ཞུགས་རྒྱུའི་གོ་སྐབས་ཡོད། མི་མང་ཆེ་བས་རྩེད་རིགས་དང། སྤྱི་ཚོགས་ཞབས་ཞུ་དང་བདེ་འཇགས་ཆོས་ལུགས་ཀྱི་ཚོགས་སྡེ་ཁག་ཕྲུ་གུ་ལྟ་སྐྱོང་སོགས་ཀྱི་ལས་དོན་ནང་དང་བླངས་གནང་སྲོལ་ཡོད་འདུག། བུང་རམས་པ John Falzon ལགས་ནི Saint Vincent Paul de Society དེ་ཡོངས་གྲགས་སུ Vinnies ཞེས་པའི་དགེ་རྩ་ཚོགས་པའི་འགན་འཛིན་ཡིན། དགེ་རྩ་ཚོགས་པ་དེའི་ནང་དང་བླངས་བ་མི་གྲངས་ཁྱོན་བསྡོམས་ཁྲི་དྲུག་ཙམ་ཡོད་ཅེས་ཁོང་གིས་གསུངས་དོན།

ཁྱེད་ཀྱིས་གནས་སྐབས་དཀའ་ངལ་ནང་ལྷུང་ཡོད་པའི་མི་གཞན་ཞིག་ལ་ཕན་སེམས་བསྒྲུབས་ན། མི་དེར་སེམས་ཤུགས་དང་རེ་བ་བསྐྲུན་ཐུབ་ངེས་རེད་ཅེས་བུང་རམས་པ John Falzon ལགས་ཀྱིས་གསུངས་དོན།
ཨོ་སྟྲེ་ལི་ཡའི་རྒྱལ་ཡོངས་སུ་མི་མང་ཆེ་བ་གཏོང་ཕོད་ཅན་ཡིན་པས་གཞན་ཕན་གྱི་བསམ་བློ་ཡོད་པ་ཡིན། དེ་ཡང་ཁོང་ཚོས་མི་གཞན་ལ་སྙིང་རྗེ་སྐྱེ་ཐུབ་པ་ཙམ་མ་ཡིན་པར། ཁ་ཡོད་ལག་ཡོད་ཀྱིས་གནས་སྐབས་དཀའ་ངལ་འཕྲད་བཞིན་པའི་མི་རྣམས་ལ་གདུང་སེམས་མཉམ་བསྐྱེད་ཀྱི་རོགས་རམ་གནང་བཞིན་ཡོད། དེས་ན། ཁྱེད་ཀྱིས་དང་བླངས་ལས་ཀ་གང་ཞིག་ཐོག་མར་འགོ་མ་བཙུགས་གོང་ལ་ཤེས་དགོས་པའི་གནད་དོན་འགའ་ཤས་ཡོད། དང་ཐོག་ཁྱེད་ཀྱིས་རང་ཉིད་དང་བླངས་ཀྱི་ལས་ཀ་དེ་ལས་ཉམས་མྱོང་གང་ཞིག་བསགས་འདོད་ཡོད་པ་དང། ལས་གནས་དེ་ལ་རེ་འདུན་གང་བཅངས་ཡོད་པ་སོགས་རང་ཉིད་ཀྱི་འབྲེལ་ཡོད་ལས་གཉེར་དང་གསལ་པོ་གོ་བསྡུར་གནང་དགོས་པ་ཡིན་ཞེས Queensland མངའ་སྡེའི་དང་བླངས་ལྷན་ཚོགས་ཀྱི་ལས་བྱེད་པ Sabrina Nova ལགས་ཀྱིས་ལམ་སྟོན་གནང་བར། དང་ཐོག་ཁྱེད་རང་དང་བླངས་བ་ཡིན་ཀྱང་རྒྱུན་གཏན་གྱི་ལས་བྱེད་པ་བཞིན་ལས་གནས་དེའི་བདེ་འཇགས་སྐོར་ཁྱེད་ལ་ངོ་སྤྲོད་གསལ་བོ་གནང་དགོས་པ་དང། དེ་བཞིན་ཚོགས་པ་དེས་ཁྱེད་ལ་བདེ་འཇགས་ཉེན་སྲུང་འགན་བཅོལ་གནང་དགོས་པ་ཡིན། སྤྱིར་བཏང་སྒྲིག་ཁྲིམས་གཏན་འབེབས་བྱས་པ་ལ་གཞིགས་ན། དང་བླངས་ཐོག་ཁྱེད་ཀྱིས་གཟའ་འཁོར་རེའི་ནང་ཆུ་ཚོད་བཅུ་དྲུག་ལས་མང་བ་ལས་ཀ་ལས་མི་ཆོག། དེར་བརྟེན། གལ་སྲིད་ཁྱེད་ལ་ཆུ་ཚོད་བཅུ་དྲུག་ལས་མང་བ་སྟེ། ཉིན་གཉིས་ལས་ལྷག་དང་བླངས་ལས་ཀ་སྤྲོད་པ་ཡིན་ན་དེ་ཁྱེད་ཀྱིས་ཁས་ལེན་མ་བྱས་ན་འགྲིགས།